རྒྱ་ཆེ་བའི་གསན་མཁན་རྣམ་པ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི། ཨ་མདོའི་སྐད་ཀྱི་ཐད་གཏོང་ལས་རིམ་ད་ལྟ་འགོ་འཛུགས་རྒྱུ་ཡིན་ང་གེ་ཐོ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོའི། བོད་ཟླ་བཅུ་གཉིས་པའི་ཚེས་དྲུག་དང། སྤྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཟླ་དང་པོའི་ཚེས་བཅུ་དྲུག། རེས་གཟའ་མིག་དམར་ཉིན་གྱི་ལས་རིམ་ཁག། ངས་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསལ་བཤད་བྱེད་རྒྱུ་ཡིན། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་ཐོག་མར། གནས་མཆོག་རྡོ་རྗེ་གདན་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། ཐའེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པའི་འོས་མི། ལེ་ཆིན་ཏུའུ་ལགས་ལ་རྒྱལ་ཁ་ཐོབ་པར་འཚམས་འདྲིའི་གསུང་འཕྲིན་ཞིག་བསྩལ་ཡོད་པ་དང། འབྲེལ་ཡོད་གནས་ཚུལ་དཔྱད་བརྗོད་པས་རྒྱལ་སྤྱི་དང་ཐའེ་ཝན་བར་གྱི་འབྲེལ་ལམ་བཟང་དུ་འགྲོ་ངེས་པར་ངོས་འཛིན་བྱེད་ཀྱི་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ང་ཚོའི་གསར་འགོད་པས་ས་གནས་ནས་བཏང་ཡོང་བའི་གནས་ཚུལ་གྱི་ནང་དུ། རྒྱ་ནག་གི་བཙན་གནོན་འོག་ཡོད་པ་གི་མི་རིགས་ཐུན་མོང་གི་དཀའ་ངལ་སེལ་ཐབས་སུ། ཐའེ་ཝན་གྱི་རང་དབང་དམངས་གཙོས་རྒྱ་ནག་ལ་ཤུགས་རྐྱེན་ཐེབས་ཐབས་ཀྱི་སྐོར་ཡང་གངས་ལྗོངས་གླེང་སྟེགས་ཟེར་བ་གི་ཚོགས་འདུ་ཟིག་ཐའེ་ཝན་དུ་འཚོགས་ཡོད་ཀི། མཇུག་མཐར། ཁ་བ་ཅན་ཞེས་པའི་ལེ་ཚན་ཞིག་དང་བཅས་དེ་རིང་ང་ཚོའི་ལས་རིམ་ཁག་ལ་གསན་རོགས་གནོངས། རྒྱ་ཆེ་བའི་གསན་མཁན་རྣམ་པ་ང་གེ་ཐོ་ཡིན་ཞུན་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ཡིན། ཐའེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་གཞོན་པ། ལའེ་ཆིན་ཏུའུ་ལགས་སྲིད་འཛིན་གྱི་འོས་བསྡུ་ཐོབ་པར། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཚམས་འདྲིའི་གསུང་འཕྲིན་ཞིག་བསྩལ་ཡོད་པ་དང་འབྲེལ་ཡོད་གནས་ཚུལ་དཔྱད་བརྗོད་པས་རྒྱལ་སྤྱི་དང་ཐའེ་ཝན་གྱི་འབྲེལ་ལམ་བཟང་དུ་འགྲོ་ངེས་ཡིན་པའི་སྐོར་བཤད་ཡོད་པའི་གནས་ཚུལ་ཐོན་པ་རེད། ཟླ་འདིའི་ཕྱི་ཚེས་བཅུ་བཞི་ཉིན་གནས་མཆོག་རྡོ་རྗེ་གདན་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཐའེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་གཞོན་པ། ལའེ་ཆིན་ཏུའུ་ལ་སྲིད་འཛིན་གྱི་འོས་བསྡུ་ཐོབ་པར་འཚམས་འདྲིའི་གསུང་འཕྲིན་ཞིག་བསྩལ་བའི་ནང་དུ། ཐའེ་ཝན་ནང་དུ་དམངས་གཙོའི་ལམ་ལུགས་ལག་བསྟར་གནང་བ་དེ་ནི་རང་དབང་དང་འདྲ་མཉམ། ལ་རྒྱ་ཡོད་པའི་སྒོ་ནས་འཚོ་བ་སྐྱེལ་འདོད་པའི། ང་ཚོ་ཚང་མའི་བློ་སྟོབས་དང་སེམས་ཤུགས་ཀྱི་འབྱུང་ཁུངས་ཡིན་པའི་སྐོར་བཀའ་སྩལ་ཏེ། ཐའེ་ཝན་གྱི་ནང་བ་ཚོ་ནི་ནང་བ་སངས་རྒྱས་པའི་ཆོས་ལུགས་ལ་ཧ་ཅང་གི་དད་གུས་ཡོད་པ་དེ་ནི་ངོས་ཀྱི་ཡིད་སྨོན་བྱེད་ས་ཞིག་ཀྱང་ཡིན། ངོས་ནང་བའི་དགེ་སློང་ཞིག་ཡིན་པའི་ཆ་ནས་ཐའེ་ཝན་གྱི་དད་ལྡན་པ་ཚོས་རེ་སྐུལ་བྱས་པ་བཞིན་ངོས་ཀྱིས་དུས་ནས་དུས་སུ་ཁོང་རྣམས་ཀྱི་རེ་བ་སྐོང་ཐབས་ལ་འབད་ཀྱིན་ཡོད་ཅེས་བཀའ་སྩལ་ཡོད་པ་རེད། ཡང་ཕྱི་ཚེས་བཅུ་གསུམ་ཉིན་ཐའེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་གཞོན་པ་ལའེ་ཆིན་ཏུའུ་ལགས་སུ་འོས་གྲངས་ས་ཡ་ལྔ་དང་འབུམ་ལྔ་ལྷག་ཐོབ་སྟེ། སྲིད་འཛིན་གྱི་འོས་བསྡུར་རྒྱལ་ཁ་ལོངས་བ་དེས། མ་འོངས་འཛམ་གླིང་གི་དམངས་གཙོའི་ལམ་ཕྱོགས་ལ་བཟང་ཕྱོགས་ཀྱི་རེ་བ་གསར་བ་ཞིག་དང། རྒྱལ་སྤྱི་དང་ཐའེ་ཝན་བར་གྱི་འབྲེལ་ལམ་བཟང་དུ་འགྲོ་ངེས་ཡིན་པའི་སྐོར་འབྲེལ་ཡོད་ཉམས་ཞིབ་པས་བརྗོད་ཡོད་པ་རེད། ཐའེ་ཝན་དུ་གནས་བཞུགས་རྒྱ་ནག་དང་ཡོ་རོབ་གཉིས་ཀྱི་གནད་དོན་དབྱེ་ཞིབ་པ་ཞོ་ཟ་ཨ་ནེ་ཧྥེ་རན་ཟི་ལགས་ཀྱིས། ད་སྐབས་ཡོ་རོབ་ཀྱིས་རྒྱ་ནག་ལ་འཛིན་པའི་སྲིད་ཇུས་དང་ལངས་ཕྱོགས་ལ་འགྱུར་བ་འགྲོ་བཞིན་ཡོད་པར་བརྟེན། ཐེངས་འདིར་ཡོ་རོབ་ཀྱིས་ཐའེ་ཝན་འོས་བསྡུ་ལ་དམིགས་བསལ་གྱི་དོ་སྣང་བྱས་ཡོད་ལ། སྲིད་འཛིན་གྱི་འོས་བསྡུའི་རྒྱལ་ཁ་ཐོབ་མཁན་ལའེ་ཆིན་ཏེ་ལགས་ཀྱིས། སྲིད་འཛིན་ཟུར་པ་ཚའེ་ཡིང་ལགས་ཀྱི་ལས་དོན་མུ་མཐུད་དུ་རྒྱུན་འཁྱོངས་བྱས་ཏེ། རྒྱལ་སྤྱི་དང་ཐའེ་ཝན་གྱི་འབྲེལ་ལམ་བཟང་དུ་འགྲོ་ངེས་ཡིན་པ་མ་ཟད། འབྱུང་འགྱུར་ཡོ་རོབ་ནི

རྒྱ་ནག་ལ་བསྟུན་མི་དགོས་པའི་སྒོ་ནས་ཐའེ་ཝན་དང་ལྷོ་ཤར་ཨེ་ཤི་ཡའི་རྒྱལ་ཁབ་བཅོ་བརྒྱད་བར་འབྲེལ་ལམ་འཛུགས་ཐུབ་པ་བྱུང་ཡོད་པ་མ་ཟད། རྒྱ་གར་དང་ཐའེ་ཝན་བར་གྱི་འབྲེལ་ལམ་དེ་ཡང་མཐུན་ཕྱོགས་ཤིག་གི་ངོ་བོའི་ཐོག་ནས་བཟང་དུ་ཕྱིན་ཡོད་ལ། ཕྱོགས་གཉིས་ཀར་གཅིག་མཚུངས་ཀྱི་སེམས་འཚབ་བྱ་ཡུལ་ཞིག་ཡོད་པ་དེ་ནི་རྒྱ་ནག་ཡིན། ལྷག་པར་དུ་ལའེ་ཆིན་ཏེ་ལགས་ཀྱི་སྣེ་ཁྲིད་འོག་ཐའེ་ཝན་དང་རྒྱ་གར་བར་གྱི་འབྲེལ་ལམ་བཟང་དུ་འགྲོ་ངེས་ཡིན་ཞེས་འགྲེལ་བརྗོད་བྱས་ཡོད་པ་རེད། ནམ་རྒྱུན་རྒྱ་ནག་གིས་ཐའེ་ཝན་ནི་རྒྱ་ནག་དང་ཁ་བྲལ་ཐབས་མེད་པའི་མངའ་ཁོངས་ཤིག་ཡིན་ལུགས་བཤད་ཀྱི་ཡོད་ཀྱང། ད་ལྟའི་ཐའེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པས་རྒྱ་ནག་གིས་བཤད་པ་དེར་ངོས་ལེན་བྱེད་ཀྱི་མེད་པ་མ་ཟད། གཞུང་འཛིན་ཚོགས་པ་དེའི་འདེམས་ཐོན་སྲིད་འཛིན་སྐུ་ཞབས་ལའེ་ཆིན་ཏེ་ལགས་ནི་ཐའེ་ཝན་ནི་རང་བཙན་གྱི་རྒྱལ་ཁབ་ཞིག་ལ་ངོས་འཛིན་བྱེད་མཁན་ཞིག་ཡིན་པ་དང། འོས་བསྡུ་ཚར་བའི་རྗེས་སུ་ཁོང་གིས་ཡོངས་ཁྱབ་གཏམ་བཤད་བྱས་པའི་ནང་དུ། ང་ཚོས་རྒྱལ་སྤྱིའི་སྤྱི་ཚོགས་ལ་བཤད་རྒྱུར་དམངས་གཙོ་དང། མི་གཅིག་དབང་བསྒྱུར་ལམ་ལུགས་གཉིས་ཀྱི་ནང་ནས། ང་ཚོ་ནི་དམངས་གཙོའི་ཕྱོགས་སུ་ལངས་ངེས་ཡིན་པ་མ་ཟད། ཐའེ་ཝན་ནི། འཛམ་གླིང་གི་དམངས་གཙོའི་ཡུལ་ལུང་ཁག་ཅིག་དང་ལྷན་དུ། མཉམ་ལས་བྱས་ནས་འགྲོ་རྒྱུ་ཡིན་ཞེས་གསུངས་ཡོད་པ་རེད། ཡིན་ནའང་སྲིད་འཛིན་གྱི་འོས་བསྡུའི་ཉིན་ཤས་གོང་དུ། རྒྱ་ནག་གཞུང་གིས། ཐའེ་ཝན་གྱི་འོས་བསྡུ་ནི་ཞི་བདེ་དང། དམག་འཁྲུག་གི་གདམ་ག་ཞིག་རེད་ཅེས་བརྗོད་དེ། གལ་ཏེ་གཞུང་འཛིན་ཚོགས་པའི་འོས་མི། ལའེ་ཆིན་ཏེ་ལགས་སུ་རྒྱལ་ཁ་ཐོབ་པ་ཡིན་ན། དམག་འཁྲུག་ལངས་སྲིད་པའི་འཇིགས་སྐུལ་བྱས་མིན་ལ་མ་བལྟས་པར།

འཛམ་གླིང་སྤྱི་ཡོངས་ཀྱི་དོ་སྣང་ཆེན་པོ་བྱ་ཡུལ་ཞིག་ཏུ་གྱུར་ཡོད་པ་རེད། སྤྱི་འཐུས་ཚོགས་གཙོ་མཆོག་གིས་ང་ཚོ་བོད་ནས་བཙན་བྱོལ་དུ་ཡོང་བ་དེའང་སོ་སོའི་ཟ་རྒྱུ་དང་འཐུང་རྒྱུའི་ཆེད་དུ་མིན་པར། གཙོ་བོ་ཆབ་སྲིད་ཀྱི་སྐྱབས་བཅོལ་བའི་གནས་སྟངས་ཤིག་ཆགས་པའི་རྒྱུ་མཚན་རེད་ཅེས། བལ་ཡུལ་དཔལ་འབྱོར་གླིང་གཞིས་དབུ་བརྙེས་ཏེ་ལོ་ངོ་ལྔ་བཅུ་འཁོར་བའི་དུས་དྲན་གསུང་བཤད་སྐབས་སུ་གསུངས་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་སྤེལ་བར་གཞིགས་ན། བལ་ཡུལ་སྤོག་ར་བློ་སྒྲིག་དཔལ་འབྱོར་གླིང་གཞིས་ཆགས་དབུ་བརྙེས་ཏེ་ལོ་ངོ་ལྔ་བཅུ་འཁོར་བའི་དུས་དྲན་དེར

བོད་བསྟན་སྲིད་དང་ལྷག་པར་དུ་བོད་ཀྱི་ཆོས་དང་རིག་གཞུང། སྐད་ཡིག་གོམས་གཤིས་བཟང་བོ་དེ་དག་ཉམས་པ་སླར་གསོ་དང་མི་ཉམས་གོང་འཕེལ་བྱུང་རྒྱུར། མི་རབས་རྒན་པ་ཚོ་ནས་ད་ལྟ་རྣམ་པ་ཚོའི་བར་དུ་འགན་འཁུར་རིམ་པའི་ཐོག་ནས་དེ་འདྲ་བྱུང་བ་དེས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་འོག་ཏུ་ཞབས་འདེགས་ཞུ་རྒྱུ་འདི་ནི། བོད་བསྟན་སྲིད་ལ་ཕན་ཐོགས་བྱ་རྒྱུའི་ཞབས་འདེགས་གལ་ཆེན་ཞིག་ཆགས་བསྡད་ཡོད་པ་རེད་ཅེས་དང།

བོད་སྤྱི་ལ་ཞབས་འདེགས་ཞུ་ཐུབ་རྒྱུའི་ཤེས་ཡོན་དང་སེམས་ཤུགས་བསྐྲུན་དགོས་རྒྱུ་སོགས་ནི་གལ་ཆེན་པོ་ཆགས་བསྡད་ཡོད་པ་རེད། དེ་ཚོ་ཚང་མ་དགོངས་པར་བཅངས་རོགས་གནང་ཞེས་གསུངས་ཡོད་པ་རེད། ཨ་མེ་རི་ཀའི་ལྷོ་ཕྱོགས་མངའ་སྡེ་ཕྷོ་ལོ་རི་ཌའི་ནང་དུ་འབྲས་སྤུངས་སྒོ་མང་གྲྭ་ཚང་གི་དགེ་འདུན་པ་ཞལ་གྲངས་བརྒྱད་ཀྱིས་རྡུལ་ཚོན་དཀྱིལ་འཁོར་བཞེངས་གནང་བ་དང་ཞལ་འདོན་སོགས་གསུང་འདོན་གནང་ཡོད་པ་རེད། དེ་ཡང་ས་གནས་ཀྱི་བརྙན་འཕྲིན་ལས་ཁང Spectrum དགུ་ཞེས་པའི་ཟླ་འདིའི་ཕྱི་ཚེས་དགུའི་ཉིན་གནས་ཚུལ་རྒྱང་སྲིང་བྱས་དོན་ལྟར་ན། རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཆགས་ནང་གི་བྱེས་ཀྱི་གདན་ས་ཆེན་པོ་འབྲས་སྤུངས་སྒོ་མང་གྲྭ་ཚང་གི་དགེ་འདུན་པ་ཞལ་གྲངས་བརྒྱད་ཀྱིས་སྤྱི་ལོ་ཉིས་སྟོང་ཉི་ཤུ་ལོར་གྲོང་ཁྱེར་དེའི་ནང་ཆེད་ཕེབས་གནང་སྐབས། འཛམ་གླིང་ཞི་བདེའི་ཆེད་རྡུལ་ཚོན་གྱི་དཀྱིལ་འཁོར་བཞེངས་གནང་བ་དང། ཐེངས་འདིར་ཁོང་རྣམས་ཀྱིས་ཤེས་རབ་ཀྱི་ལྷའི་དཀྱིལ་འཁོར་བཞེངས་འདུག་པ་རེད། ཁོང་རྣམས་ཀྱིས་ཨ་མེ་རི་ཀའི་ལྷོ་ཕྱོགས་མངའ་སྡེ་ཕྷོ་ལོ་རི་ཌའི་ནང་གི་སྐོར་སྐྱོད་དེ་ཟླ་འདིའི་ཕྱི་ཚེས་བཅུ་ཉིན་ནས་དབུ་འཛུགས་གནང་སྟེ། ཐོག་མར་མང་ཚོགས་ལ་སྒོམ་སྦྱོང་གི་མཛད་སྒོ་ཞིག་གནང་བ་དང། ཕྱི་ཚེས་བཅུ་གཅིག་ཉིན་བོད་ཀྱི་དཔེ་གསར་ཆས་གོས་འགྲེམས་སྟོན་གནང་ཡོད་པ་རེད་ལ། དེ་ནས་ཕྱི་ཚེས་བཅུ་གསུམ་ཉིན་རྡོ་ཐོག་ཏུ་མ་ཎི་ཡིག་བརྐོས་དང་ཕྲེང་བ་སོགས་བཟོས་ཡོད་པའི་དགེ་འདུན་པ་རྣམས་ཀྱིས་ཁོང་རྣམས་ནས་དགེ་བཤེས་ཆོས་ལྡན་ལགས་ཀྱིས་རང་ཉིད་ལ་ངོ་སྤྲོད་གནང་བ་དང། ཁོང་དགུང་ལོ་བཅུ་གཅིག་ལ་ཕེབས་སྐབས་ཆོས་ཞུགས་གནང་བ་དང། ད་ལྟ་ཁོང་དགུང་གྲངས་ལྔ་བཅུ་ལ་ཕེབས་ཡོད་པའི་སྐོར་གསུངས་ཡོད་པ་རེད་ལ། བདུན་ཕྲག་སྔོན་མའི་ནང་ཁོང་རྣམས་ཀྱིས་ཤེས་རབ་ཀྱི་ལྷ་འཇམ་དཔལ་གྱི་རྡོ་རྗེའི་དཀྱིལ་འཁོར་བཞེངས་གནང་བ་དང་དེའི་ཕན་ཡོན་སྐོར་དགེ་བཤེས་ཆོས་ལྡན་ལགས་ཀྱིས་འགྲེལ་བརྗོད་གནང་ཡོད་པ་རེད་ལ། དེ་དག་ལ་བརྟེན་ནས་རང་ཉིད་ཀྱི་ཤེས་རབ་རྒྱས་ནས་རིག་པ་རྣོན་པོ་ཆགས་ཐུབ་པའི་སྐོར་གསུངས་ཡོད་པ་རེད་ལ།

ཐའེ་ཝན་དོན་གཅོད་ཀྱིས་བཀོད་སྒྲིག་གནང་སྟེ་ཐའེ་ཝན་གྱི་རྒྱལ་ས་ཐའེ་པེ་རུ་གངས་ལྗོངས་གླེང་སྟེགས་སམ་ཐའེ་ཝན་དམངས་གཙོའི་ཆབ་སྲིད་ཀྱིས་རྒྱ་ནག་གི་ཆབ་སྲིད་འགྱུར་ལྡོག་ལ་ལམ་ཁྲིད་ཅི་ལྟར་བྱེད་དགོས་པ་གི་སྐོར་རེད། སྤྱི་ལོ་ཉིས་སྟོང་ཉེར་བཞི་ལོ་གི་ཐུན་མོང་གི་གཞི་རྟེན་འཚོལ་བའི་རྒྱལ་སྤྱིའི་བོད་ཀྱི་བགྲོ་གླེང་ཞིག་སྤྱི་ཟླ་དང་པོ་གི་ཚེས་པ་བཅུ་བཞི་ནས་བཅོ་ལྔ་ཉི་མ་གཉིས་ཀྱི་རིང་གནང་ཡོད་ཅིང། ཐའེ་ཝན་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་ནས་རྒྱ་ནག་གི་བཙན་དབང་འོག་དཀའ་ངལ་འཕྲད་པ་གི་བོད་དང་ཡུ་གུར་ལྷོ་སོག་པོ་དང་མན་ཇུ་སོགས་ཀྱི་ཐུན་མོང་གི་དཀའ་ངལ་སེལ་ཐབས་སུ། ཚོགས་འདུ་དེ་ནི་ཐའེ་ཝན་གྱི་རང་དབང་དམངས་གཙོས་རྒྱ་ནག་ལ་ཤུགས་རྐྱེན་ཐེབས་ཐབས་ཀྱི་ཆེད་དུ་མཉམ་རུབ་གནང་སྟངས་སོགས་ཀྱི་སྐོར་ཡིན་པ་འགྲེལ་བརྗོད་གནང་གི་འདུག། ཨ་ནེ་ཚོགས་འདུ་དེ་གར་ཚོགས་ཞུས་པ་ཡིན་ནའང་ཐའེ་ཝན་གྱི་རང་དབང་དམངས་གཙོ་དེ་འདྲ་ཡག་པོ་ཞིག་ཐུགས་ལ་འཇགས་ཀྱི་སྐད་ཡིག་ཤེས་ས་ཀྱི་ནང་ལ་ང་ཚོ་དཀའ་ངལ་འཕྲད་མཁན་ཚང་མ་མཉམ་དུ་འཛོམས་ཡག་ཡོད་པ་དང་དེ་ནང་བཞིན་གྱི་མཉམ་དུ་ཨ་ནེ་མ་འོངས་པ་ལ་གཅིག་ཐུན་མོང་གི་ཐོག་ལ་ང་ཚོ་ལས་འགུལ་ག་རེ་སྤེལ་ཡག་འདུག་དེ་ནང་བཞིན་གྱི་ལས་འགུལ་སྤེལ་བ་དེ་ཡང་ཐའེ་ཝན་དང་ང་ཚོ་ནང་ཁུལ་གཅིག་པ་ཙམ་མིན་པ་བྱས་ཀྱི་རྒྱ་ནག་ལ་ཁྱབ་སྟེ་ཨ་ནེ། རྒྱ་ནག་ལ་ཤུགས་རྐྱེན་ཐེབས་དུས་ན་ང་ཚོ་ད་ལྟ་དཀའ་ངལ་འཕྲད་ཡག་དེ་སེལ་ཡག་ལ་ནུས་པ་ཆེན་པོ་གཅིག་ཐོན་ཡག་གི་རེ་བ་དེ་སྨིན་པ་ཡིན་དུས་དེ་རིང་ང་ཚོ་ཚོགས་འདུ་གི་མཁས་དབང་ཡོངས་རྫོགས་ཀྱི་རྩོམ་ཡིག་ཆ་ཚང་དེབ་གཟུགས་སུ་བཀོད་དེ་ཨ་ནི་མ་འོངས་པར་འགྲེམས་སྤེལ་བྱེད་ཀྱི་རེད་ཟེར་བ་ཡིན། ཐའེ་ཝན་གྱི་ཆབ་སྲིད་སློབ་ཆེན་གྱི་སློབ་དཔོན་ཆེན་མོ་ལི་ཡུའུ་ཐན་ལགས་ནས་གསུང་བཤད་གནང་སྐབས། སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོ་ཙམ་ནས་རྒྱལ་སྤྱིའི་ནང་རྒྱལ་ཁབ་ཕན་ཚུན་གྱི་འབྲེལ་བ་གི་ངོ་བོར་བཞག་མིན་ཅི་ལྟར་ཡང། ཐའེ་ཝན་ནི་དམངས་གཙོའི་ལམ་ལུགས་ཀྱི་འཛིན་སྐྱོང་གི་ཡུལ་གྲུ་ཞིག་ཡིན་པར་ངོས་འཛིན་འབྲེལ་ལམ་ཡོངས་གྲགས་གནང་བསྡད་པ་དང།

འབྱུང་འགྱུར་རྒྱ་ནག་གིས་ས་གནས་མི་མང་གི་བདག་དབང་དང་འབྲེལ་ཏེ་དམངས་གཙོའི་རིང་ལུགས་ལ་སློབ་སྦྱོང་གི་ལམ་ཁ་བསྟན་དགོས་པ་སྟེ། མཉམ་འབྲེལ་རྒྱལ་ཚོགས་ཀྱིས་འགྲོ་བ་མིའི་ཐོབ་ཐང་གི་ཡོངས་བསྒྲགས་སུའང་དང་པོར་འགྲོ་བ་མིའི་བདག་དབང་གི་སྐོར་ངོས་འཛིན་གནང་ཡོད་པ་བཞིན། དེ་ཚོ་བོད་དུ་རང་བཙན་བྱས་ནས་བོད་ནང་གི་མི་རིགས་གཞན་དག་ཕྱིར་ཕུད་གཏོང་རྒྱུ་དང། བོད་མི་ཁོ་ནར་རང་བཙན་གྱི་སྐད་ཆ་མིན་པར། བོད་ཀྱི་ས་ཁུལ་དེའི་ས་ཁོངས་ཀྱི་བདག་དབང་བདག་ཐོབ་ཀྱི་སྐད་ཆ་བཤད་ཀྱི་ཡོད་པ་སོགས། མདོར་ན་ངོས་ཀྱི་རེ་བར་ང་ཚོས་སུན་ཀྲུང་ཧྲན་གྱི་བསམ་བློའི་ནང་གི་དགོས་མཁོ་ཡོད་པ་གི་ལེགས་ཆ་ལེན་པ་དང། ཁོང་གི་དགོངས་པའི་ནང་མ་འཁོར་བ་གི་བསམ་བློ་གསར་བ་རིགས་ཀྱང་ལྷན་འགྱུར་གྱིས་རྒྱ་ནག་དམངས་གཙོའི་ལམ་དུ་འཁྲིད་པར་རྒྱ་ནག་ལ་འཐབ་རྩོད་བྱ་དགོས་པར་མཐོང་ཞེས་གསུངས་ཡོད་ཅིང། ཡང་ཚོགས་ཞུགས་པ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་ཕན་ཐོགས་ལགས་ནས་ད་རེས་ཐེ་ཝན་གྱི་འོས་བསྡུར་ཁྱབ་བསྒྲགས་འཁྲུག་ཆ་དོད་པོ་དང་ན་གཞོན་གྱི་ཆ་ཤས་ལེན་སྟངས་དང་གཏམ་བཤད་སོགས་ལ་ལེགས་ཆ་ལེན་རྒྱུར་མང་དུ་ཡོད་པ་མ་ཟད། མི་མང་གི་བསམ་འདུན་ལ་རྒྱུས་ལོན་གྱིས་ཁོང་ཚོའི་འདོད་པ་དང་བསྟུན་ནས་འགྲོ་དགོས་པར་མཐོང་བ་སོགས་འགྲེལ་བརྗོད་གནང་གི་འདུག།

དེ་ནས་ཕར་ཕྱོགས་རྒྱ་ནག་དམར་ཤོག་གི་དམག་གི་སྡིགས་ར་དཔལ་འབྱོར་གྱི་སླུ་བྲིད་དང་ནང་བཞིན་གྱི་ཁྱབ་བསྒྲགས་རྫུན་མ་གི་མགོ་སྐོར་འདྲ་ག་འདྲ་བྱུང་བ་ནི་དེ་ཚང་མ་ཡོངས་སུ་རྟོགས་བསྡད་ན་ཐེ་ཝན་གྱི་དེ་རིང་ཆེས་འོས་བསྡུ་ཡག་པོ་གྲུབ་པ་དེ་དེ་དམངས་གཙོ་གྱི་རྒྱལ་ཁབ་རེད་ལ་དེའང་ནང་བཞིན་ཐེ་ཝན་མུ་མཐུད་དེ་རང་དབང་དམངས་གཙོ་གྱི་རྒྱལ་ཁབ་མཉམ་དུ་ལོ་མུ་མཐུད་དུ་འགྲོ་ཡག་ཡིན་པ་གྱི་རྟགས་མཚན་གསལ་ཤོས་དུ་བསྡད་པ་རེད། ཐེ་ཝན་ནང་ཚོགས་པ་གི་གངས་ལྗོངས་གླེང་སྟེགས་ཀྱི་ཚོགས་འདུ་དེར་རྒྱ་ནག་གི་བཙན་བཟུང་འོག་ཚུད་པ་གི་ཡུ་གུར་དང་ལྷོ་སོག། མན་ཇུ་དང་རྒྱ་ནག་དམངས་གཙོ་དོན་གཉེར་བ་སོགས་ཀྱི་མཁས་པ་གི་སྐུ་ཚབ་མང་པོ་ལྷན་ཞུགས་གནང་ཡོད་པ་མ་ཟད། དམིགས་བསལ་བོད་མིའི་སྒྲིག་འཛུགས་བཀའ་ཤག་གི་ཆབ་སྲིད་དྲུང་ཆེ་བཀྲ་ཤིས་རྒྱ་མཚོ་ལགས་དང། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགོ་འཛིན་ཟླ་བ་ཚེ་རིང་ལགས་སོགས་ཀྱིས་མཚོན། རྡ་རམ་ས་ལ་ནས་བོད་ཀྱི་སྐོར་ལ་ཉམས་ཞིབ་པ་ཁག་ཅིག་ཀྱང་ཆེད་ཕེབས་ཚོགས་ཞུགས་གནང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།

གཞས་གསར་དེའི་གཞན་ཕན་གྱི་སྐུལ་སློང་དང་འབྲེལ་བ་ཡོད་པའི་སྐོར་འགྲེལ་བརྗོད་གནང་བ་རེད། ཨར་པོར་གྷོ་གྷི་ས་གནས་བརྒྱུད་ལམ་ཁག་ཏུ་ཕྱི་ཚེས་བཅུ་གསུམ་ཉིན་གནས་ཚུལ་སྤེལ་བར་གཞིགས་ན་དབྱངས་ཅན་ལྷ་མོ་ལགས་ཀྱིས་དེང་སྐབས་ཀྱི་དུས་ཚོད་འདིར་མི་མང་པོ་ཞིག་སྡུག་བསྔལ་དང་སེམས་མ་སྐྱིད་པའི་གནས་སྟངས་ཤིག་གི་ངང་དུ་འཚོ་བ་སྐྱེལ་བཞིན་ཡོད་པ་རེད་ལ། དམིགས་བསལ་ནུབ་ཕྱོགས་སུ་མང་པོ་ཞིག་གིས་སེམས་ནང་ཞེད་སྣང་དང། ཁོང་ཚོར་དགའ་བོ་དང་བརྩེ་བ་སྤྲོད་མཁན་སུ་གཅིག་མེད་པའི་ཚོར་སྣང་ཤུགས་ཆེན་ཡོད་པ་རེད། དེ་འདྲའི་དུས་ཚོད་འདིར་ངས་རང་གི་གཞས་དང་རོལ་དབྱངས་ཀྱི་བརྒྱུད་ལམ་ནས་ཁོ་ཚོའི་སེམས་བཅོས་ཐུབ་དང་མི་བཟང་པོ་ཞིག་ཡོང་ཐབས་སུ་འབད་བརྩོན་བྱེད་ཀྱི་ཡོད་ལ། ང་ཚོས་མཉམ་རུབ་ཀྱི་ཐོག་ནས་ཐབས་ཤེས་བྱས་པ་ན་རིམ་གྱིས་བཟང་ཕྱོགས་ཀྱི་རྣམ་པ་ཞིག་ཐོན་ཐུབ་ཀྱི་རེད། ང་རང་ལོ་ན་རྒན་དུ་འགྲོ་དུས་རང་བཞིན་གྱིས་ཆོས་ལུགས་མི་འདྲ་བ་དང་ཡང་ན་དད་པ་ཡོད་མིན་ལ་མ་ལྟོས་པར་རོལ་དབྱངས་ཀྱི་ཐོག་ནས་མིའི་བསམ་བློ་ལ་འགྱུར་བ་གཏོང་ཐུབ་ཀྱི་བློ་སྐྱེད་ཆེ་རུ་འགྲོ་གི་འདུག་ཅེས་བཤད་ཡོད་པ་རེད། དབྱངས་ཅན་ལྷ་མོ་ལགས་ནས་ད་ལྟའི་བར་ཨ་རི་གཙོས་བྱས་པའི་རྒྱལ་སྤྱིའི་སྡིངས་ཆའི་སྟེང་དུ། བོད་པའི་གཞས་པ་ཞིག་གི་ངོ་བོ་ཡིན་པ་གང་ཞིག་ལ། དེང་དུས་དང་མཐུན་པའི་གཞས་དབྱངས་སོགས་བཅོས་བསྒྱུར་གནང་སྟེ། སྙན་འཇེབས་ལྡན་པ་བཟོས་པ་སོགས་ཀྱིས། ཕྱི་རྒྱལ་བ་ཚོས་དགའ་མོས་ཆེན་པོ་བྱེད་ས་ཞིག་ཏུ་གྱུར་ཡོད་པ་རེད། རྒྱ་ནག་གི་ཕྱི་སྲིད་བློན་ཆེན་གྱིས། ཐའེ་ཝན་རང་བཙན་ལོགས་སུ་བཟོ་རྒྱུའི་ལས་འགུལ་སྤེལ་བ་ན། དེར་མཇུག་འབྲས་ཚབས་ཆེན་ཡོང་རྒྱུའི་ཉེན་བརྡ་བཏང་ཡོད་པ་རེད། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡི་ཟེར་བས། ཨེ་ཇིབ་ཀྱི་ཕྱི་སྲིད་བློན་ཆེན་དང་ཟུང་འབྲེལ་གྱི་གསར་འགོད་ལ་ལྷན་ཚོགས་སྐབས་སུ། ཐའེ་ཝན་ནང་འོས་བསྡུའི་གྲུབ་འབྲས་གང་འདྲ་ཞིག་ཐོན་ཡོད་རུང་རྒྱ་ནག་གཅིག་ཅེས་པའི་འོག་ཏུ་ཐའེ་ཝན་ནི་རྒྱ་ནག་གི་ཆ་ཤས་ཤིག་ཡིན་པས་དངོས་ཡོད་ཀྱི་གནས་སྟངས་ལ་སུས་ཀྱང་འགྱུར་བ་གཏོང་ཐུབ་ཀྱི་མ་རེད་ལ། ཐའེ་ཝན་རང་བཙན་ལོགས་སུ་བཟོ་རྒྱུའི་ལས་འགུལ་སྤེལ་བ་ན་དེ་ནི་ཁ་བྲལ་གྱི་ལས་འགུལ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་ལ། དེ་ཚོར་ཁྲིམས་དང་ལོ་རྒྱུས་གཉིས་ཀའི་ཐོག་ནས་ཉེས་པ་ཆེན་པོ་ཕོག་རྒྱུ་མ་གཏོགས་མེད་པ་རེད་ཅེས་ཐའེ་ཝན་རྒྱལ་ཁབ་ལོགས་སུ་དེ་སྔ་ཡང་མ་རེད་ལ། མ་འོངས་པར་ཡང་ཡོང་ཐབས་ཡོད་པ་ཞིག་མ་རེད་ཅེས་བཤད་ཡོད་པ་རེད་ལ། དེ་དང་འདྲ་བར་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཡིས་མུ་མཐུད་དུ་གསར་འགོད་ལྷན་ཚོགས་དེའི་སྐབས་སུ། ཐའེ་ཝན་རང་བཙན་ལོགས་སུ་སྤྱོད་ཐབས་ཀྱི་ལས་འགུལ་སྤེལ་མཁན་ཚོ་ནི་ཐའེ་ཝན་གྱི་འཐབ་ཕྱོགས་གཅིག་གྱུར་གྱི་མི་མང་ཚོ་དང་རྒྱ་ནག་རྒྱལ་ཁབ་ཀྱི་ཁེ་ཕན་ལ་ཉེན་ཁ་བཟོ་རྒྱུའི་བྱ་སྤྱོད་བྱིངས་ལ

རྒྱ་མི་དེ་དག་གི་ཁྲོད་དུ་གོ་མིན་ཏང་སྲིད་གཞུང་གི་བོད་སོག་ཨུ་ཡོན་ལྷན་ཁང་བོད་སྡོད་དོན་གཅོད་ཁྲུའུ་གི་ལས་བྱེད་པ་དང་རྒྱ་མི་ཚོང་པ། ད་དུང་གུང་ཁྲན་ཏང་གི་མྱུལ་མ་ཡིན་པར་དོགས་པ་ཆེ་བའི་མི་ཁག་ཅིག་བཅས་འདུས་ཡོད། ཆབ་སྲིད་ཀྱི་ཐག་གཅོད་འདི་ལ་གྲུབ་འབྲས་ཅི་འདྲ་ཞིག་བྱུང་ཡོད་མེད་ཀྱི་སྐོར་ལ་བོད་ཀྱི་ཆབ་སྲིད་མི་སྣ་དང་ལོ་རྒྱུས་ཞིབ་འཇུག་པ་ཚོའི་ཁྲོད་དུ་བསམ་ཚུལ་གཅིག་གྱུར་ཞིག་མེད། ཁ་ཤས་ཀྱིས་བསམ་པར། རྒྱ་མི་ཕྱིར་འབུད་བྱས་པ་ལ་བརྟེན་ནས་གུང་ཁྲན་ཏང་བོད་ནང་གི་དབྱིན་ཇིའི་དབང་ཤུགས་ལ་དོགས་པ་ཆེ་རུ་སོང་སྟེ་བོད་ལ་བཙན་འཛུལ་བྱས་པ་རེད་ཅེས་བསམ་བཞིན་ཡོད། ཡང་ཁག་ཅིག་གིས། རྒྱ་མི་ཕྱིར་འབུད་བྱས་པ་དེ་ནི་གུང་ཁྲན་ཏང་གི་སྟོབས་ཤུགས་བོད་ལ་སླེབས་སུ་མི་འཇུག་པའི་ཆེད་དུ་ཡིན་པ་དང། དེ་ཡང་ལྷ་སར་བཅའ་སྡོད་རྒྱ་གར་གཞུང་ཚབ་ཁང་གི་གཞུང་ཚབ་པ་དབྱིན་ཇིའི་མི། Richardson། ཟེར་བ་དེས་བོད་ཀྱི་ནང་སྲིད་ལ་ཐེ་ཇུས་བྱས་ནས་བྱུང་བ་ཞིག་རེད་ཅེས་ཟེར་བཞིན་ཡོད། གང་ལྟར་ང་ཚོས་དོན་རྐྱེན་འདིའི་གྲུབ་འབྲས་དང་ཕན་གནོད་ཀྱི་སྐོར་མ་བཤད་སྔོན་ལ་ཐོག་མར་རྒྱ་མི་ཕྱིར་འབུད་བྱས་པ་དེ་ཇི་ལྟར་བྱུང་བའི་གནས་ཚུལ་མདོར་བསྡུས་ཤིག་ངོ་སྤྲོད་བྱེད་རྒྱུ་གལ་ཆེན་པོ་རེད་བསམས། གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་གི་ལོར་ལྷ་ས་དང་དེ་མིན་གྱི་དབུས་གཙང་ཁུལ་དུ་རྒྱ་མི་ཇི་ཙམ་ཡོད་མེད་ཀྱི་གྲངས་ཀ་ཏག་ཏག་ཅིག་མེད་མོད། ཡིན་ནའང་སྐབས་དེར་ལྷ་ས་སོགས་སུ་གོ་མིན་ཏང་སྲིད་གཞུང་གི་ལས་ཁུངས་དང། སློབ་གྲྭ། རླུང་འཕྲིན་ཁང་བཅས་ཀྱི་ནང་དུ་ལས་ཀ་བྱེད་མཁན་དང། དེ་མིན་སྤྱི་ཚོགས་ཀྱི་ཐོག་ཏུ་ཚོང་རིགས་དང་ལས་ཀ་འདི་ཡིན་མེད་པ་ཁག་ཅིག། གཞན་ཡང་གདན་ས་ཁག་གི་ཆོས་སྒོར་ཞུགས་ཏེ་ནང་ཆོས་སློབ་གཉེར་བྱེད་བཞིན་པ་བཅས་རྒྱ་མི་མི་ཉུང་བ་ཞིག་ཡོད་པ་རེད་ཟེར། རྒྱ་མི་དེ་དག་གི་ཁྲོད་དུ་གོ་མིན་ཏང་དང་གུང་ཁྲན་ཏང་གཉིས་ཀ་གི་མྱུལ་མ་ཡོད་པའི་དོགས་པའང་ཡོད་པ་རེད་ཟེར། དེས་ན་རྒྱ་མི་འདི་དག་ལྷ་སར་ནམ་ཡོང་བ་རེད། ཇི་ལྟར་ཡོང་བ་རེད་དམ་ཅེས་དྲི་བ་ཞིག་དྲིས་ན་དེས་ང་ཚོའི་དེ་རིང་གི་བརྗོད་གཞི་སྟེ་རྒྱ་མི་ཕྱིར་འབུད་ཟེར་བའི་ལོ་རྒྱུས་དོན་རྐྱེན་དེ་ལ་ཕྱོགས་མང་བོ་ཞིག་ནས་གོ་བ་ལེན་རྒྱུ་ལ་ཕན་ཐོགས་ཡོད་པ་ཞིག་རེད། རྒྱལ་དབང་སྐུ་འཕྲེང་བཅུ་གསུམ་པ་གི་སྐབས་སུ་ལྷ་སར་ཡོད་པའི་མན་ཇུ་གོང་མ་གི་ཨམ་བན་དང་དེའི་དམག་དཔུང་དང་བཅས་པ་བོད་ནས་མཐར་སྐྲོད་བཏང་སྟེ་བོད་ནི་རང་བཙན་གྱི་རྒྱལ་ཁབ་ཅིག་ཡིན་པའི་གསལ་བསྒྲགས་བྱས་པ་རེད། དེ་ནི་གཅིག་སྟོང་དགུ་བརྒྱ་བཅུ་གཉིས་གི་ལོ་རེད། དེ་ནས་བཟུང་ལྷ་སར་རྒྱ་ནག་དང་དབྱིན་ཇི་ཐེ་བའི་ཕྱི་རྒྱལ་སུ་འདྲ་ཞིག་གི་དམག་དཔུང་དང་དབང་ཆ་རྩ་ནས་མེད། ཡིན་ནའང་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་བཞི་གི་ལོར་རྒྱལ་བ་སྐུ་འཕྲེང་བཅུ་གསུམ་པ་དགོངས་པ་རྫོགས་པ་ན་གོ་མིན་ཏང་གི་སྐུ་ཚབ་ཞིག་ལྷ་སར་འཚམས་འདྲི་མྱ་ངན་ཞུ་རུ་ཡོང་ཡོད་ཀྱང་སྐུ་ཚབ་དེས་སྔར་སིམ་ལ་གི་ཆིངས་ཡིག་གི་སྐབས་སུ་ཐག་མ་ཆོད་པར་ལུས་པའི་ས་མཚམས་ཀྱི་སྐོར་གྱི་གནད་དོན་ཐག་གཅོད་བྱེད་པའི་ཆེད་དུ་ལྷ་སར་བསྡད་པ་རེད། རྗེས་ནས་སྐུ་ཚབ་དེ་རྣམས་རིམ་གྱིས་གོ་མིན་ཏང་སྲིད་གཞུང་བོད་སོག་ཨུ་ཡོན་ལྷན་ཁང་བོད་སྡོད་དོན་གཅོད་ཁྲུའུ་ཟེར་བ་ཞིག་ཏུ་གྱུར་འདུག་དེས་ན་དེ་རིང་གི་བརྗོད་གཞི་རྒྱ་མི་ཕྱིར་འབུད་ཟེར་བ་དེ་ནི་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་བཞི་ལོ་གི་རྗེས་སུ་བོད་དུ་ཡོང་བའི་གོ་མིན་ཏང་དང་དེ་མིན་གྱི་རྒྱ་མི་རེད། གཅིག་སྟོང་དགུ་བརྒྱ་བཅུ་གཉིས་ཀྱི་ལོར་རྒྱལ་བ་སྐུ་འཕྲེང་བཅུ་གསུམ་པའི་སྐབས་སུ་ཕྱིར་འབུད་བཏང་བ་དེ་དག་ནི་མན་ཇུ་གོང་མ་གི་ཨམ་བན་དང་དེའི་འཁོར་གཡོག་རྣམས་རེད། དེས་ན་དུས་རབས་སྔོན་མའི་དུས་སྟོད་ཀྱི་ལོ་ལྔ་བཅུ་ཙམ་གྱི་རིང་ལ་བོད་གཞུང་བཀའ་ཤག་གིས་རྒྱ་མི་ཕྱིར་འབུད་ཐེངས་མ་གཉིས་ལ་བཏང་ཡོད་པ་ཤེས་ཐུབ། ཡང་རྒྱ་མི་ཕྱིར་འབུད་དང་རྒྱ་མི་མཐར་སྐྲོད་ཅེས་བཤད་པའི་སྐབས་སུ་རྒྱ་མི་ཚོར་གཅར་རྡུང་བཀོལ་གསུམ་དང་འཁྲུག་འཛིང་བཅས་སོགས་བྱས་ཏེ་བཙན་དབང་གི་སྒོ་ནས་ཕྱིར་འབུད་བཏང་བ་ཞིག་རེད་དམ་ཟེར་ན་དེ་ལྟར་མ་རེད། དེ་ལྟར་མིན་པའི་གནས་ཚུལ་རྣམས་སྐབས་དེའི་བོད་གཞུང་བཀའ་ཤག་གི་བཀའ་མགྲོན་བཤད་སྒྲ་དགའ་ལྡན་དཔལ་འབྱོར་གྱིས་ཁོང་གི་རྩོམ་ཡིག་དེ་སྔའི་བོད་ས་གནས་སྲིད་གཞུང་གིས་ལྷ་སར་ཡོད་པའི་གོ་མིན་ཏང་དོན་གཅོད་ཁྲུའུ་གི་མི་སྣ་སོགས་ཕྱིར་སློག་བཏང་བའི་སྔ་རྗེས་ཀྱི་ལོ་རྒྱུས་དུམ་བུ་ཞེས་པ་དེའི་ནང་དུ་འདི་ལྟར་བྲིས་ཡོད། ཉིན་གཅིག་བཀའ་ཤག་གིས་ལྷ་སྡོད་གོ་མིན་ཏང་དོན་གཅོད་ཁང་གི་ཁྲུའུ་ཀྲང་བཀའ་ཤག་ཏུ་བོས་ཏེ་ཁྲུའུ་ཀྲང་ལ་སྡེ་མིར་འབོལ་སྟན་གོས་ཁ་དང། ཅོག་ཙེ་ཁྲ་ཅོག་བརྒྱབ་པ་དང། སྐད་སྒྱུར་བྲེ་དབང་ལ་སྟག་གདན་བཅས་བཀོད་སྒྲིག་བྱས་ནས་མགྲོན་ཇ་བཏང་ཞིང་བཀའ་བློན་བླ་མ་རམ་པ་བས་ཁྲུའུ་ཀྲང་ལ་བོད་འདི་ཆོས་ལྡན་གྱི་ཞིང་ཁམས་ཤིག་ཡིན་པས། གོ་མིན་ཏང་དང་གུང་ཁྲན་ཏང་གཉིས་ཀྱི་ནང་ནས་གོ་མིན་ཏང་གི་ཕྱོགས་ལ་རྒྱལ་ཁ་ཐོབ་རྒྱུ་གི་རེ་བ་ཡོད་ན་ཡང། ད་ལྟ་གོ་མིན་ཏང་ལ་རྒྱལ་ཁ་ཐོབ་རྒྱུ་གི་རེ་བ་མེད་པའི་གནས་ཚུལ་ཁྱབ་གདལ་དུ་འགྲོ་བཞིན་འདུག། རྣམ་པ་ཚོས་ད་ལྟ་ཉན་བཞིན་པ་འདི་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་གི་བསོད་ནམས་ཚེ་རིང་གིས་གཙོ་སྐྱོང་གནང་བཞིན་པའི་ཁ་བ་ཅན་ཞེས་པའི་ལེ་ཚན་དེ་ཡིན། བྱས་ནས་རྣམ་པ་ཚོས་མུ་མཐུད་དུ་ལེ་ཚན་འདིར་ཉན་རོགས་གནང། དེ་ལྟར་གུང་ཁྲན་ཏང་ལ་སྲིད་དབང་ཐོབ་ཚེ་ལྷ་སྡོད་གོ་མིན་ཏང་གི་སྐུ་ཚབ་དེ་གུང་ཁྲན་ཏང་གི་སྐུ་ཚབ་ཏུ་མིང་བསྒྱུར་ཁྱབ་བསྒྲགས་བྱས་པ་ཙམ་གྱིས་བོད་ལ་གུང་ཁྲན་ཏང་གི་སྐུ་ཚབ་ཡོད་པར་འགྱུར་རྒྱུ་མ་ཟད་ད་དུང་དབུས་གཙང་ཁམས་གསུམ་དུ་གུང་ཁྲན་ཏང་གི་གསང་ཉུལ་བ་མང་བོ་ཞིག་ཀྱང་ཡོད་ཚོད་འདུག། ལྷག་པར་དུ་གུང་ཁྲན་ཏང་ནི་ཆོས་ལུགས་རྩ་མེད་བཟོ་བའི་ཨུ་རུ་སུ་དམར་བོ་གི་ལམ་ལུགས་འཛིན་མཁན་ཡིན་པར་བརྟེན་ཆོས་སྲིད་གཉིས་ལྡན་གྱི་བོད་དང་གུང་ཁྲན་ཏང་གཉིས་ནི་མེ་ཆུ་ལྟ་བུ་གི་མཐུན་ཐབས་མེད་པའི་འགལ་ཟླ་ཆེ་བ་ཞིག་ཡིན་པས་ང་ཚོས་རང་ས་རང་སྲུང་ཐུབ་པའི་ཞི་དྲག་འདུ་འགོད་མི་གནང་ཀ་མེད་ཡིན་པས་བོད་ལྗོངས་ཚོགས་འདུ་གི་ཐོག་ཏུ་གྲོས་བསྡུར་བྱས་པའི་བསམ་གྲོས་གཅིག་མཐུན་བྱུང་བའི་ནང་དོན་རྣམས་སྲིད་སྐྱོང་སྟག་བྲག་རིན་པོ་ཆེ་ལ་སྙན་ཞུ་བྱས་པ་བརྒྱུད་ནས་ད་ནི་ཐུགས་ཐག་གཙང་ཆོད་བྱུང་ཡོད་པ་ལྟར་གོ་མིན་ཏང་གི་ཁྲུའུ་ཀྲང་ངོ་ལས་དང། དོགས་གནས་ཡོད་པའི་རྒྱ་རིགས་བོད་སར་སྡོད་པ་རྣམས། དུས་བཀག་གི་ཐོག་ནས་བོད་ནས་ཕྱིར་ཐོན་བྱེད་དགོས་པའི་གསལ་བཤད་བྱེད་རྒྱུ་ཡིན། དེས་ན་ཁྲུའུ་ཀྲང་དང་ཁྲུའུ་ཀྲང་གི་གཤམ་འོག་གི་ལས་བྱེད་དང་ལས་མི་བཅས་ཚང་མ་རྒྱ་གར་བརྒྱུད་ནས་བདེ་བླག་གི་ངང་ནས་ཕྱིར་རྒྱ་ནག་ལ་ཕེབས་རྒྱུར་བོད་གཞུང་བཀའ་ཤག་གིས་སྲུང་སྐྱོབ་དང་སྐྱེལ་མ་བྱེད་རྒྱུ་ཡིན་ཞེས་བཤད་པ་རེད་ཟེར། དེ་ལ་གོ་མིན་ཏང་དོན་གཅོད་ཁྲུའུ་གི་ཁྲེན་ཁྲུའུ་ཀྲང་གིས་མོས་མཐུན་བྱས་ཏེ་ཁོང་ཚོ་རྒྱ་ནག་ལ་མ་སོང་གོང་ལ་བཀའ་ཤག་གིས་ད་རེས་ང་ཚོར་རྒྱ་ནག་ལ་ཕྱིར་སློག་བྱེད་དགོས་པའི་རྒྱུ་མཚན་ཞིབ་འཁོད་ཀྱི་ཡི་གེ་ཞིག་སྤྲོད་དགོས་ཞེས་བཤད་པ་ལྟར་བཀའ་ཤག་གིས་དེ་ལྟར་གོ་མིན་ཏང་སྲིད་གཞུང་ལ་ཡི་གེ་ཞིག་སྤྲད་ཡོད་པ་རེད་ཟེར། ཡི་གེ་གི་ནང་དོན་གཙོ་བོ་ནི། ད་རེས་གུང་ཁྲན་ཏང་གི་མི་བོད་ལ་འདྲེས་འཛུལ་སྔོན་འགོག་བྱེད་པའི་ཆེད་དུ་དོན་གཅོད་ཁྲུའུ་གི་ལས་བྱེད་མི་སྣ་རྣམས་ཕྱིར་སློག་མི་བྱེད་ཀ་མེད་བྱུང་ཞེས་པ་ཞིག་ཡིན་པའི་སྐོར་སྐབས་དེའི་བོད་གཞུང་གི་ལས་བྱེད་པ་བྱང་ངོས་པ་རྡོ་རྗེ་དངོས་གྲུབ་ཀྱིས་དེ་སྔའི་བོད་ས་གནས་སྲིད་གཞུང་གིས་བོད་ལྗོངས་བཅིངས་འགྲོལ་ཐོབ་རྒྱུར་འགོག་རྒོལ་བྱས་པའི་དོན་རྐྱེན་ཞིག་ཅེས་པའི་རྩོམ་ཡིག་ནང་དུ་བྲིས་ཡོད། གོང་གི་རྩོམ་ཡིག་འདི་གཉིས་ཀའང་བོད་དུ་དཔར་སྐྲུན་བྱས་པའི་བོད་ཀྱི་ལོ་རྒྱུས་རིག་གནས་དཔྱད་གཞིའི་རྒྱུ་ཆ་བདམས་བསྒྲིགས་ཅེས་པའི་དེབ་ཕྲེང་དེ་དག་གི་ནང་དུ་བཀོད་ཡོད་ཅིང། དེབ་ཕྲེང་དེ་དག་ནི་རྒྱ་ནག་གཞུང་ཕྱོགས་ནས་དཔར་སྐྲུན་བྱས་པ་ཞིག་རེད། དེ་བས་རྩོམ་ཡིག་གི་ནང་དོན་ལ་རྒྱ་ནག་གཞུང་ཕྱོགས་ནས་དགག་བྱ་མེད་པ་གསལ་བོ་རེད། དེས་ན་རྩོམ་ཡིག་དེ་ཚོའི་ནང་དུ་ད་དུང་གོ་མིན་ཏང་དོན་གཅོད་ཁྲུའུ་གི་ཁྲུའུ་ཀྲང་དང་ལས་བྱེད་པ་རྣམས་བོད་ནས་ཕྱིར་འབུད་བྱེད་སྐབས་བོད་གཞུང་བཀའ་ཤག་གིས་ཁོ་ཚོ་འགྲོ་ཁར་སྐྱིད་ཚལ་ཀླུ་སྡིངས་སུ་གུར་ཕུབ་ནས་བཟའ་བཏུང་བཤམས་ནས་གསོལ་ཚིགས་བཏང་ཡོད་པ་མ་ཟད་ད་དུང་དངོས་སུ་འགྲོ་ཁའི་ཉིན་མོ་དེར་བཀའ་ཤག་གི་ངོ་ཚབ་ཏུ་བླ་ཕྱག་ཕྲེང་རིང་འཇིགས་མེད་སུམ་རྩེན་ཆེད་གཏོང་གི་སྒོ་ནས་བོད་དམག་གི་རུ་སྒྲིག་བཅས་ཀྱིས་སྐྱེལ་མ་བྱས་ཡོད་པ་རེད་ཟེར། སྐབས་དེའི་རྒྱ་མི་ཕྱིར་འབུད་ཀྱི་གནས་ཚུལ་དེ་ནི་ལྷ་ས་ཙམ་མིན་པར་ཁམས་ཕྱོགས་ཀྱི་ཆབ་མདོ་དང་ད་དུང་གཙང་ཕྱོགས་ཀྱི་གཞིས་ཀ་རྩེ་ཁུལ་དུའང་རྒྱ་མི་ཕྱིར་འབུད་ཟེར་བ་དེ་གཅིག་མཚུངས་ཀྱི་ལག་ལེན་བྱས་པ་རེད་ཟེར། ལྷ་སར་རྒྱ་མི་ཕྱིར་འབུད་བྱེད་སྐབས་ཁག་གསུམ་དུ་བགོས་ནས་ཕྱིར་འབུད་བྱས་ཡོད་ཅིང་ཁག་དང་བོ་ནི་ཟླ་བ་བདུན་པའི་ཚེས་བཅུ་གཅིག་དང། ཁག་གཉིས་པ་ནི་ཟླ་བ་བདུན་པའི་ཚེས་བཅུ་བདུན། ཁག་གསུམ་པ་ནི་ཟླ་བ་བདུན་པའི་ཚེས་ཉི་ཤུ་བཅས་ལ་རིམ་པ་བཞིན་དུ་ལྷ་ས་ནས་རྒྱ་ནག་ལ་ཕྱིར་སློག་བཏང་ཡོད་པ་རེད་ཟེར། དེ་དག་ལས་ཁག་དང་བོ་གི་ནང་དུ་ཅང་ཤིན་ཤིས་དང། ཅང་ཀྲིན་ཤིས་ཟེར་བ་སོགས་ཁྱོན་བསྡོམས་མི་གྲངས་སུམ་ཅུ་ཙམ་ཡོད་པ་དང་ཁག་གཉིས་པའི་ནང་དུའང་མི་གྲངས་སུམ་ཅུ་ཙམ་དང་ཁག་གསུམ་པའི་ནང་དུ་གོ་མིན་ཏང་དོན་གཅོད་ཁྲུའུ་གི་མགོ་ཁྲིད་དང་བཅས་མི་གྲངས་སུམ་ཅུ་ཙམ་ཡོད་པ་དང། སྐབས་དེའི་དོན་གཅོད་ཁྲུའུ་དེའི་ཁྲུའུ་ཀྲང་ཀྲིན་ཤིས་ཀྲང་ནི་ཁྲུའུ་ཀྲང་གི་ལས་ཚབ་པ་ཞིག་ཡིན་པ་མ་གཏོགས་ཁྲུའུ་ཀྲང་ངོ་མ་མ་རེད་ཟེར། གང་ལྟར་འདི་ནི་སྐབས་དེར་རྒྱ་མི་བོད་ནས་ཕྱིར་འབུད་བྱས་པའི་བརྒྱུད་རིམ་མདོར་བསྡུས་ཤིག་རེད། རྒྱ་མི་ཕྱིར་འབུད་བྱེད་སྐབས་ཕན་ཚུན་འཁྲུག་འཛིང་སོགས་ཀྱི་རྐྱེན་ངན་བར་ཆད་ཅི་ཡང་བྱུང་མེད་མོད། ཡིན་ནའང་དོན་རྐྱེན་འདི་ལ་བརྟེན་ནས་ཆབ་སྲིད་ཀྱི་ཤུགས་རྐྱེན་ཅི་འདྲ་ཞིག་བྱུང་ཡོད་མེད་ནི་དེང་སང་ལོ་རྒྱུས་ཀྱི་རྩོད་པ་ཞིག་ཏུ་གྱུར་ཡོད། དེ་ཡང་བོད་ནང་ལ་ཆ་མཚོན་ན་ལོ་རྒྱུས་ཀྱི་དོན་རྐྱེན་འདི་དང་འབྲེལ་བ་ཡོད་པའི་དཔེ་དེབ་དང་རྩོམ་ཡིག་ཅི་འདྲ་ཞིག་ཡིན་རུང་རྒྱ་མི་ཕྱིར་འབུད་ཟེར་བ་དེ་ནི་དབྱིན་ཇི་བཙན་རྒྱལ་རིང་ལུགས་པས་བོད་ཀྱི་ནང་སྲིད་ལ་ཐེ་ཇུས་དང། ངན་སྐུལ་བྱས་ནས་བྱུང་བའི་དོན་རྐྱེན་ཞིག་ཡིན་པ་དང་བོད་རང་བཙན་གྱི་རེ་ངན་བཅང་བ་ཞིག་རེད་ཅེས་བཤད་བཞིན་ཡོད། ཡིན་ནའང་བོད་ཕྱི་ཕྱོགས་སུ་འདིའི་སྐོར་ལ་ལྟ་ཚུལ་གཞན་ཡང་ཡོད་ལ། དེའི་སྐོར་ལེ་ཚན་རྗེས་མའི་ནང་དུ་མུ་མཐུད་ནས་ངོ་སྤྲོད་བྱེད་རྒྱུ་ཡིན། དེ་རིང་གི་ལེ་ཚན་གཏོང་མཚམས་འདི་ནས་འཇོག་རྒྱུ་ཡིན། གཟའ་འཁོར་རྗེས་མའི་ད་ལྟའི་དུས་ཚོད་འདིར། རྣམ་པ་ཚོས་སླར་ཡང་མུ་མཐུད་ནས་ལེ་ཚན་འདི་རུ་ཉན་རོགས་ཞུ། ལེ་ཚན་འདི་གོ་སྒྲིག་དང་རྒྱང་བསྒྲགས་བྱེད་མཁན་བསོད་ནམས་ཚེ་རིང་ཡིན། རྒྱ་ཆེ་བའི་གསན་མཁན་རྣམ་པ་ཞུ་ནས་དེ་རིང་གི་གསར་འགྱུར་སྙིང་བསྡུས་སྐོར་ཞིག་ལ་གསན་རོགས་གནོངས། ཐའེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་གཞོན་པ། ལའེ་ཆིན་ཏུའུ་ལགས་སྲིད་འཛིན་གྱི་འོས་བསྡུ་ཐོབ་པར། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཚམས་འདྲིའི་གསུང་འཕྲིན་ཞིག་སྩལ་ཡོད་པ་དང་འབྲེལ་ཡོད་གནས་ཚུལ་དཔྱད་བརྗོད་པས་རྒྱལ་སྤྱི་དང་ཐའེ་ཝན་གྱི་འབྲེལ་ལམ་བཟང་དུ་འགྲོ་ངེས་ཡིན་པའི་སྐོར་བཤད་ཡོད་པའི་གནས་ཚུལ་ཐོན་པ་རེད། སྤྱི་འཐུས་ཚོགས་གཙོ་མཆོག་གིས་ང་ཚོ་བོད་ནས་བཙན་བྱོལ་དུ་ཡོང་བ་དེའང་སོ་སོ་ཟ་རྒྱུ་དང་འཐུང་རྒྱུའི་ཆེད་དུ་མིན་པར། གཙོ་བོ་ཆབ་སྲིད་ཀྱི་སྐྱབས་བཅོལ་བའི་གནས་སྟངས་ཤིག་ཆགས་པའི་རྒྱུ་མཚན་རེད་ཅེས། བལ་ཡུལ་དཔལ་འབྱོར་གླིང་གཞིས་དབུ་བརྙེས་ཏེ་ལོ་ངོ་ལྔ་བཅུ་འཁོར་བའི་དུས་དྲན་སྲུང་བརྩིའི་སྐབས་སུ་གསུངས་པ་རེད།